ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཝི་ཀྲོ་རི་ཡ་མངའ་སྡེ་གཞུང་གིས་མི་མང་གི་སྡོད་ཁང་ཆེད་དུ་ཨོ་སྒོར་ཐེར་འབུམ་ལྔ་དང་གྲངས་ཆུང་གསུམ་འགྲོ་གྲོན་བཏང་འཆར་ཡོད་འདུག་ཨོ་སི་ཀྲུ་ལི་ཡ་ཡི་ནང་ཝི་ཀྲོ་རི་ཡ་མངའ་སྡེ་གཞུང་གིས་མི་མང་གི་སྡོད་ཁང་ཆེད་དུ་མ་དངུལ་ཨོ་སྒོར་ཐེར་འབུམ་ལྔ་དང་གྲངས་ཆུང་གསུམ་འགྲོ་གྲོན་བཏང་འཆར་ཡོད་འདུག་པ་དང། དེ་ཡང་མངའ་སྡེ་གཞུང་གིས་སྤྱི་ཚོགས་ཞབས་ཞུ་དང་མཛུབ་ཁྲིད་སྡེ་ཁག་བརྒྱུད་འགྲོ་གྲོན་དེ་བཏང་འཆར་ཡོད་སྐོར་འགྲེལ་བརྗོད་གནང་འདུག་ལས་འཆར་དེས་མངའ་སྡེའི་ནང་སྡོད་ཁྱིམ་མེད་པའི་མི་རྣམས་ཀྱི་དཀའ་ངལ་སེལ་ཐུབ་རྒྱུ་མ་ཟད། ད་དུང་མངའ་སྡེའི་ནང་ལས་ཀ་སྣ་ཚོགས་ཞིག་བསྐྲུན་ཐུབ་ཀྱི་ཡོད་སྐོར་འགྲེལ་བརྗོད་བྱས་འདུག་འདི་ལོ་ཕྱི་ཟླ་བདུན་པ་ཡི་ནང་ཝི་ཀྲོ་རི་ཡ་ཡི་ནང་ཏོག་དབྱིབས་ན་ཚ་ཐེངས་གཉིས་པ་དེ་ཁྱབ་སྐབས། མི་མང་རྣམས་སྡོད་ཁང་གི་གནད་དོན་དེས་དཀའ་ངལ་ཤུགས་ཆེ་འཕྲད་ཡོད་འདུག་སྐབས་དེར་མངའ་སྡེ་ཡི་ནང་ཁང་པ་ཐོག་བརྩེགས་ཅན་དགུ་ཡི་ནང་གནས་སྡོད་བྱེད་མཁན་མི་མང་སྟོང་ཕྲག་མང་པོ་བཙན་ཤེད་ཀྱིས་ཕྱི་ལ་འགྲོ་བཞུད་བཀག་སྡོམ་བྱེད་དགོས་བྱུང་ཡོད་པ་རེད། ཝི་ཀྲོ་རེ་ཡའི་ནང་ལྗང་གུ་ཚོགས་པ་ཡི་མགྲིན་ཚབ་པ་སཱམ་ཧེ་བིན་སི་ལགས་ཀྱིས་མི་མང་གི་སྡོད་ཁང་གནད་དོན་དེས་ལོ་ངོ་བཅུ་ཕྲག་ཙམ་གྱི་རིང་སྣང་མེད་འཐུས་ཤོར་ཕྱིན་ཡོད་སྐོར་འགྲེལ་བརྗོད་གནང་འདུག། There's been underinvestment in public housing in Victoria for decades.

ཁོང་གིས་མངའ་སྡེ་གཞུང་གིས་སྡོད་ཁང་དེའི་གསལ་བསྒྲགས་དེ་འདྲ་ཞིག་གནང་བ་མཐོང་དུས།
ང་ཚོ་ཧ་ཅང་དགའ་དགོས་པ་ཞིག་རེད། ཝི་ཁྲོ་རེ་ཡ་ཡི་ནང་སྡོད་ཁྱིམ་མེད་པའི་གནད་དོན་དེ། སྤྱི་ཚོགས་དྲང་བདེན་གྱི་གནད་དོན་ཨང་དང་པོ་ཆགས་ཡོད་པ་རེད། མི་མང་གི་ཆེད་དུ་སྡོད་ཁང་མང་པོ་ཞིག་རྒྱག་རྒྱུ་དེ་ནི་དཀའ་ངལ་སེལ་ཐབས་ཀྱི་ལམ་ཁ་ཆེ་ཤོས་དེ་རེད། འོན་ཀྱང་ད་དུང་ལས་དོན་མང་པོ་ཞིག་གཞི་ནས་བསྒྲུབ་རྒྱུ་ལྷག་ཡོད་པ་རེད། ཐེངས་འདིའི་གསལ་བསྒྲགས་དང་པོ་དང་ད་དུང་མ་འོངས་པར་གསལ་བསྒྲགས་འདི་ལྟ་བུ་མང་པོ་ཞིག་གནང་རྒྱུ་དང། བྷི་ཀྲོ་རི་ཡ་མངའ་སྡེ་ཡི་ནང་མི་མང་གི་སྡོད་ཁང་མང་པོ་ཞིག་འཛུགས་སྐྲུན་བྱེད་བཞིན་པ་མཐོང་ཐུབ་པའི་ཡིད་ཆེས་བྱེད་ཀྱི་ཡོད་ཅེས་གསུངས་འདུག་ལས་འཆར་འདིས་བྷི་ཀྲོ་རི་ཡ་མངའ་སྡེ་ཡི་ནང་མ་འོངས་ལོ་བཞིའི་རིང་ལོ་རེར་ལས་ཀ་གྲངས་ཆིག་ཁྲི་ཙམ་རེ་བསྐྲུན་ཐུབ་རྒྱུའི་རེ་བ་རྒྱག་གི་ཡོད་འདུག་ཡང་དེ་བཞིན་ཁང་པ་མཛུབ་ཁྲིད་ལས་ཁང་ཁག་གིས་ལས་འཆར་འདིས་ཝི་ཁྲོ་རི་ཡ་མངའ་སྡེ་ཡི་ནང་དགུན་དབྱིན་ཇིའི་ནང་ལ་སྡོད་ཁང་དུས་ཆེན་དེ་འགྱུར་བ་ཆེན་པོ་ཞིག་བཏང་ཐུབ་རྒྱུ་ཡིན་སྐོར་དང། འདས་པའི་ཟླ་བ་གཅིག་ཙམ་གྱི་རིང་ཝི་ཁྲོ་རི་ཡ་མངའ་སྡེ་ཡི་ནང་ཁྱིམ་སྡོད་བཀའ་རྒྱ་སྐབས་སྡོད་ཁང་གི་གནད་དོན་དེས་དཀའ་ངལ་ཆེན་པོ་འཕྲད་ཡོད་སྐོར་འགྲེལ་བརྗོད་གནང་འདུག་ཝི་ཁྲོ་རི་ཡ་མངའ་སྡེ་ཡི་ནང་སྡོད་ཁང་མཛུབ་ཁྲིད་ལས་ཁང་གི་འགན་འཛིན་ཧྥེ་ན་ནི་ཏི་ལགས་ཀྱིས།